གཟའ་འཁོར་འདིའི་ལེ་ཚན་ནང་ཨོ་སི་ཀྲི་ལི་ཡའི་ནང་མེ་སྐྱོན་གྱི་བདེ་འཇགས་སྐོར་འགྲེལ་བརྗོད་ཞུ་རྒྱུ་ཡིན། ཨོ་སི་ཀྲི་ལི་ཡ་ནི་འཛམ་གླིང་ནང་མེ་སྐྱོན་ཉེན་ཚབས་ཆེ་ཤོས་ཅན་གྱི་ས་གནས་ཤིག་ཆགས་ཡོད། ལྷག་པར་དུ་དབྱར་དུས་ཚ་དྲོད་ཆེ་བའི་སྐབས་མེའི་ཉེན་ཚབས་དེ་བས་ཆེ་བ་ཡོད་པས། ཁྱེད་ཀྱིས་མེ་སྐྱོན་ལ་ཉེན་གཟབ་གང་འདྲ་གནང་དགོས་ཡོད་དམ། ང་ཚོའི་ཕྱི་སྐྱོད་ལག་ཁྱེར་དང་ངའི་ལས་སྐྱོད་ལག་ཁྱེར་བཏོད་པས་བཟའ་ཟླའི་སྦ་ཁུག་དང་མིག་ཤེལ་སོགས་འཁྱེར་ཐུབ་པ་བྱུང། དེ་ལས་ལྷག་ཅ་ལག་གཞན་གང་ཡང་འཁྱེར་མ་ཐུབ་པར་ཛ་དྲག་གིས་ཁང་པའི་ཕྱི་ལ་ཐོན་དགོས་པ་བྱུང། དེ་ཡང་ལོ་དྲུག་གོང་ལ་གྲོང་ཁྱེར Perth ནང་གནས་སྡོད་མཁན Helen Curl ལགས་ཀྱི་ཁྱིམ་ལ་མེ་ཤོར་སྐབས་སྟབས་ལེགས་པ་ཞིག་ལ་ནང་མི་སུ་ལ་ཡང་རྨས་སྐྱོན་བྱུང་མེད་ཀྱང་ཁང་པ་ཧྲིལ་པོ་མེས་འཚིག་པ་རེད་འདུག་སྤྱིར་ཁོ་ཚོའི་ཁྱིམ་དེ་མེ་ཉེན་ཚབས་ཆེ་སའི་ས་ཁུལ་དུ་ཆགས་མེད་ཀྱང་ཚ་བ་ཆེ་བའི་ཉིན་དེར་སྟབས་མ་ལེགས་པར་མི་ཞིག་གིས་གློག་ཆས་བེད་སྤྱོད་བྱས་པ་ལ་བརྟེན་མེ་སྐྱོན་བསླངས་ནས་ཉེ་འཁོར་གྱི་ཁང་པ་བདུན་ཅུ་ཙམ་མེ་སྐྱོན་ཤོར་ཡོད་འདུག་ཁྱེད་ཀྱིས་སྤྱིར་མེ་སྐྱོན་ག་དུས་ཡོང་མིན་ཤོད་ཚོད་ཐུབ་ཀྱི་མེད་ཀྱང། དེ་ལ་ཉེན་གཟབ་བྱེད་པའི་ཐབས་ལམ་སྔ་ས་ནས་གྲ་སྒྲིག་གནང་ཆོག Ben Shepherd ལགས་ནི New South Wales Rural Fire Service སྟེ New South Wales མངའ་སྡེའི་མཐའ་ཁུལ་གྱི་མེ་སྐྱོན་ཞབས་ཞུ་ཁང་གི་སྐོར་སྲུང་བ་ཞིག་ཡིན། ཁོང་གིས། མི་ཚང་མས་རང་ཉིད་གནས་སྡོད་བྱེད་ས་དང་འགྲོ་སྐྱོད་བྱེད་སའི་ས་ཁུལ་ལ་མེའི་ཉེན་ཚབས་ཆེ་ཆུང་ག་ཚོད་ཡོད་མེད་ལ་དོ་སྣང་གནང་དགོས་ཅེས་ཁོང་གིས་གསུངས་དོན། ཁྱེད་ཀྱིས་མེ་ཉེན་ཚད་འཇལ་ཆས་སྟེང་ཉེན་ཚབས་ཆེ་ཆུང་གང་ཙམ་ཡོད་མེད་ལ་དོ་སྣང་ནན་པོ་གནང་དགོས། ལྷག་པར་དུ་མེ་ཉེན་ཚབས་ཧ་ཅང་ཆེན་པོ་ཡོད་དུས་སྣང་ཡུལ་མེད་པར་དོ་གསབ་སྣོན་མ་གནང་རྒྱུ་གལ་ཆེ། དེ་བཞིན་མེའི་ཉེན་ཚབས་འབྲིང་ཙམ་ཡོད་ཀྱང་ཁྱེད་ཀྱིས་གང་ཐུབ་ཉེན་གཟབ་གནང་དགོས་ངེས་ཡིན། མངའ་སྡེ་སོ་སོའི་མེ་སྐྱོན་དོ་དམ་པ་ཚོས་ས་ཁུལ་སོ་སོའི་མེའི་ཉེན་ཚབས་ཆེ་ཆུང་གི་ཚད་གཞི་གཏན་འབེབས་གནང་ངེས་རེད། དེར་བརྟེན་ཁྱེད་ཀྱིས་འབྲེལ་ཡོད་ལས་ཁུངས་སོ་སོའི་དྲ་ཚིགས་སྟེང་དང་ཡང་ན་མཉེན་ཆས་དེ་སོ་སོའི་ལག་ཐོག་ཁ་པར་སྟེང་ཕབ་ལེན་གནང་ན། མེའི་ཉེན་ཁ་ཡོད་དུས་ཁྱེད་ལ་ཉེན་བརྡ་གཏོང་ངེས་རེད། མེའི་ཉེན་ཚབས་ཆེ་ཆུང་ཙམ་མ་ཡིན་པར། མེ་ཉེན་ཚབས་ཆེན་གྱི་བཀག་རྒྱ་གཏོང་ཡོད་མེད་ལ་ཡང་དོ་སྣང་གནང་དགོས་པ་གལ་ཆེ།

ཁྱིམ་ཚང་མང་ཆེ་བ་མེ་སྐྱོན་འཕྲད་སྐབས་སེམས་འཚབ་ཀྱིས་བློ་རྩེ་སྒྲིམ་མ་ཐུབ་པ་གང་བྱ་འདི་བྱེད་མེད་པར་ལུས་མཁན་མང་པོ་ཡོད། དེ་ནི་ཁོ་ཚོ་ལ་སྔ་ས་ནས་འཆར་གཞི་དང་གྲ་སྒྲིག་གང་ཡང་མེད་པའི་རྐྱེན་ཡིན། གལ་སྲིད་ཁྱེད་རང་མེ་སྐྱོན་ཤོར་བའི་ཁང་པ་དེ་ལས་ཕྱིར་ཐོན་རྒྱུའི་འཆར་གཞི་ཡོད་ན། དང་ཐོག་ཁྱེད་ཀྱིས་ལམ་གང་ནས་འགྲོ་སྐྱོད་བདེ་བ་ཡོད་པ་དང། ག་བ་འགྲོ་འཆར་ཡོད་པ། སུའི་སར་འགྲོ་འཆར་ཡོད་པ་སོགས་སྔ་ས་ནས་བསམ་བློ་གཏོང་དགོས་པ་ཡིན། དེ་མ་ཟད་གལ་སྲིད་མེ་སྐྱོན་གྱི་རྐྱེན་ཉེ་འཁོར་གྱི་ལམ་འགག་ཡོད་ན་ཁྱེད་ཀྱིས་གང་མགྱོགས་ཐབས་ལམ་གཞན་ཞིག་འཚོལ་དགོས་པ་ཡིན། མངའ་སྡེ་ཚང་མའི་མེ་སྐྱོན་དོ་དམ་པའི་ལས་ཁུངས་སོ་སོའི་དྲ་ཚིགས་སྟེང་མེ་སྐྱོན་བྱུང་ཚེ་འཆར་གཞི་བཏོན་ཚུལ་གྱི་དཔེ་མཚོན་ཡོད་པ་དེ་ཁྱེད་ཀྱིས་དྲ་རྒྱ་ལས་ཕབ་ལེན་གནང་ཆོག། མ་ཟད་དཔེ་དེ་སྐད་ཡིག་འདྲ་མིན་ནང་ཡིག་སྒྱུར་ཡང་གནང་ཡོད་པ་ཡིན། ཁྱེད་ཀྱི་ནང་མི་དང་ལྷན་དུ་གོ་བསྡུར་ལྷུག་པོ་གནང་ནས་ཚང་མའི་བདེ་འཇགས་ཆེད་འཆར་གཞི་ཡང་དག་པ་ཞིག་བཏིང་དགོས། གལ་སྲིད་ཁྱེད་རང་ལ་ཁང་པ་ལོགས་སུ་ཡོད་ན་དེའི་ཉེ་འཁོར་ཆ་ཚང་གཙང་སྦྲ་བྱེད་རྒྱུ་གལ་ཆེ་ཞེས Ben Shepherd ལགས་ཀྱིས་གསུངས་དོན། ཁྱེད་ཀྱིས་སོ་སོའི་ཁང་པའི་རྒྱབ་མདུན་དང་གཡས་གཡོན་གྱི་སྤང་དང་རྩྭ་རྣམས་ཡང་སེ་བཅད་དགོས་པ་དང། ས་ལ་ལྷུང་ཡོད་པའི་ལོ་མ་དང་ཡལ་ག་སྐམ་པོ་རྣམས་མེད་པ་བཟོ་དགོས། མེ་ཚག་གཅིག་ཡང་མེ་ཉེན་ཚབས་ཆེན་ལ་འགྱུར་སྲིད་པ་རེད་བྱས་ཙང་ཉེ་འཁོར་ཆ་ཚང་གཙང་སྦྲ་གནང་དགོས་པ་ཤིན་ཏུ་གལ་ཆེན་པོ་ཡིན། ཁང་པའི་ནང་ཁོ་ན་མ་ཡིན་པར་ཕྱིར་སྐོར་སྐྱོད་འགྲོ་སྐབས་ཡང་མེ་ཉེན་ལ་ཉེན་གཟབ་བྱེད་ཚུལ་གྱི་འཆར་གཞི་ཞིབ་ཕྲ་བཏིང་དགོས། གལ་སྲིད་ཁྱེད་རང་ས་ཁུལ་གཞན་ཞིག་ལ་སྐོར་སྐྱོད་བྱེད་ཀྱི་ཡོད་ན། སྔ་ས་ནས་ས་ཁུལ་དེ་མེ་ཉེན་ཚབས་ཆེ་ལོས་ཡོད་མེད་སྐོར་ཤེས་རྟོགས་དགོས་པ་ཡིན། ལྷག་པར་དུ་ཁྱེད་རང་ནགས་ཚལ་མཐུག་པོ་ཞིག་ནང་སྐྱོད་ཀྱི་ཡོད་ན། དེར་མེ་སྐྱོན་བྱུང་ཚེ་ཕྱིར་ག་འདྲ་ཐོན་གྱི་ཡིན་མིན་སྔ་ས་ནས་བསམ་ཞིབ་གནང་དགོས་པ་ཡིན། ཁྱེད་ཀྱིས་གང་ཐུབ་ཉེན་གཟབ་གནང་ཀྱང་སྟབས་མ་ལེགས་པར་མེ་སྐྱོན་བྱུང་ན། ཁྱེད་ཀྱིས་གང་མགྱོགས་དེ་ལས་གྲོལ་ཐབས་གནང་དགོས་པ་ཡིན། གལ་སྲིད་མེ་སྐྱོན་བྱུང་སྐབས་བགྲོད་ལམ་འགག་མེད་ན་ཁྱེད་ཀྱིས་དང་ཐོག་མེ་སྐྱོན་བྱུང་སའི་ཁུལ་ལས་རྒྱང་རིང་སོང་ཐུབ་ན་ལེགས་ཤོས་ཡིན། Helen Carr ལགས་ཀྱི་ཁྱིམ་ནང་མེ་སྐྱོན་བྱུང་སྐབས་ཁོང་ཚོའི་རྒྱུ་དངོས་ཆ་ཚང་མེས་འཚིག་པ་རེད་འདུག་འོན་ཀྱང་ཁང་པ་དེ་ལས་མགྱོགས་མྱུར་ཕྱིར་ཐོན་ཐུབ་པ་ལ་བརྟེན་ད་ཆ་ཁོང་གི་ནང་མི་ཆ་ཚང་གསོན་པོར་གནས་ཡོད་པ་རེད། ཁོང་མོས་གསུངས་དོན། མེ་སྐྱོན་བྱུང་སྐབས་རང་ཉིད་ཀྱི་སྲོག་སྐྱོབ་རྒྱུ་དེ་གལ་ཆེ་ཤོས་ཡིན། གལ་སྲིད་ཁྱེད་ལ་སྔ་ས་ནས་གྲ་སྒྲིག་ཡོད་ན། གཅིག་བྱས་ན་ཁྱེད་ཀྱི་ཡིག་ཆ་གལ་ཆེན་པོ་རྣམས་ཕྱོགས་སྒྲིག་བྱས་ནས་བཞག་ཡོད་ན། ཁང་པའི་ཕྱིར་བྲོས་སྐབས་དེ་འཁྱེར་ཆོག། འོན་ཀྱང་དངོས་སུ་མེ་ཤོར་སྐབས་སོ་སོའི་ཚེ་སྲོག་སྐྱོབ་རྒྱུ་ལས་གཞན་གང་ཡང་དྲན་གྱི་མི་འདུག་མེ་སྐྱོན་ཉེན་ཚབས་ཀྱི་བདེ་འཇགས་སྐོར་གནས་ཚུལ་རྒྱས་པའི་ཆེད་ལྷན་རྒྱས་ཀྱིས་སོ་སོའི་མངའ་སྡེར་འབྲེལ་ཡོད་མེ་སྐྱོན་ལས་ཁུངས་ཀྱི་དྲ་ཚིགས་ཐོག་བསྐྱོད་རོགས་གནང། SBS བོད་སྐད་སྡེ་ཚན་ལ་གསན་པར་བཀའ་དྲིན་ཆེ། གསལ་བསྒྲགས་འདི་ཨོ་སི་ཀྲི་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གིས་མཐུན་འགྱུར་གནང་ཡོད་པ་རེད།